དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་དང། སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་གཉིས་པའི་ཚེས་དགུ། རེས་གཟའ་པ་སངས་ཉིན་གྱི་ལས་རིམ་ཁག་ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བྱ་རྒྱུ་ནི། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། དབྱིན་ཇིའི་རྒྱལ་པོ་ཆ་ལེ་སི་ལ་འབྲས་སྐྲན་གྱི་ནད་ཡོད་པར་ངོས་འཛིན་བྱུང་བར། ཐུགས་གསོའི་གསུང་འཕྲིན་ཞིག་བསྩལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་གྱི་སྟེང། མཇུག་མཐར། བོད་ལ་རང་བཙན་ཡིན་པའི་སྦྱར་ཡིག་ཕོན་ཆེ་བཀྲམ་པའི་ཉེས་མིང་འོག་ཚེ་བཙོན་གྱི་ཁྲིམས་ཆད་བཅད་དེ། ད་ལྟའི་བར་མི་ལོ་ཉེར་བཞི་ཙམ་ལ་རྒྱ་ནག་གིས་བཙོན་འཇུག་བྱས་པ་དང། ད་དུང་བཙོན་འོག་ན་ཡོད་པའི་བོད་ཀྱི་ཆབ་སྲིད་བཙོན་མ། ཆོས་དབྱིངས་མཁས་གྲུབ་ལགས་ཀྱི་སྐོར་ལ་བཅར་འདྲི་བྱས་པ་ཞིག་དང་བཅས་དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང།

དབྱིན་ཡུལ་གྱི་རྒྱལ་པོ་ཆར་ལི་སི་གསུམ་པ་མཆོག་ལ་ཐུགས་གསོ་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་བའི་ནང་དུ། ངེད་ཀྱིས་དེ་སྔོན་སྤྱི་ཟླ་དང་པོའི་ཟླ་མཇུག་ཏུ། སྐུ་ཉིད་ལ་ཕྱག་བྲིས་ཕུལ་བའི་རྗེས་ནས་སྐུ་ཉིད་ལ་འབྲས་སྐྲན་གྱི་སྙུན་གཞི་ཕོག་པ་སྨན་པས་ངོས་འཛིན་བྱུང་བ་ཤེས་རྟོགས་བྱུང། འདི་ནི་སེམས་འཚབ་བྱ་ཡུལ་ཞིག་ཡིན་ནའང། འབྲས་སྐྲན་གྱི་ནད་ཡིན་པ་སྔ་ཙམ་ནས་ཤེས་རྟོགས་ཐུབ་པ་དང། སྐུ་ཉིད་ཀྱིས་དགོས་ངེས་ཀྱི་སྨན་བཅོས་བདག་སྐྱོང་གནང་བཞིན་པ་ཤེས་རྟོགས་བྱུང་བ་འདི་ཡང།

རྒྱལ་པོའི་མཛད་འགན་བཞེས་པ་རེད་ལ། དེ་སྔ་སྤྱི་ལོ་ཉིས་སྟོང་བརྒྱད་ལོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབྱིན་ཡུལ་དུ་ཆིབས་བསྒྱུར་དང་འབྲེལ་དབྱིན་ཇིའི་རྒྱལ་སྲས་ཆཱར་ལཱིས་མཆོག་དང་མཇལ་འཕྲད་གནང་ཞིང། རྒྱལ་སྲས་ཆཱར་ལཱིས་མཆོག་གིས་སྐབས་དེར་རྒྱ་ནག་གི་གནོན་ཤུགས་ལ་མ་བལྟས་པར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཁོང་གི་བཞུགས་གནས་སུ་གདན་འདྲེན་བྱས་ཏེ། ཆོས་ལུགས་མཐུན་སྒྲིལ་གྱི་ཚོགས་འདུར་ལྷན་ཞུགས་གནང་བ་སོགས་བྱས་ཡོད་པ་རེད། གཞན་ཡང་སྤྱི་ལོ་ཉིས་སྟོང་བཅུ་གཉིས་ལོར་བསྐྱར་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབྱིན་ཡུལ་དུ་ཆིབས་བསྒྱུར་མཛད་པའི་སྐབས་དང་འབྲེལ། རྒྱལ་སྲས་མཆོག་དང་མཇལ་འཕྲད་གནང་ཞིང། སྐབས་དེར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། རྒྱལ་སྲས་མཆོག་ནི་གང་ཉིད་ཀྱི་ཐུགས་ཉེ་པོ་ཡོད་པའི་གྲོགས་པོ་ཡག་ཤོས་ཤིག་ཡིན་པའི་སྐོར་གྱི་བཀའ་སྩལ་ཡོད་པ་རེད་ལ། ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས། རྒྱ་ནག་གཞུང་གིས་བོད་ཀྱི་གྲོང་གསེབ་ཡར་རྒྱས་འཛུགས་སྐྲུན་དང་རྒྱལ་ནང་གི་ལྕགས་གླང་ཞེས་པའི་གཞི་རྒྱ་ཆེ་བའི་ལས་གཞི་སྤེལ་རྒྱུ་ཡིན་པ་དེ་ནི་བོད་ལ་དོ་དམ་ནན་མོ་གཏོང་རྒྱུ་ཡིན་པའི་སྐོར་གྱི་སྙན་ཐོ་ཞིག་ཕྱི་ཚེས་བདུན་ཉིན་བཀོད་པའི་ནང་དུ་འཁོད་ཡོད་པ་རེད། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་བོད་མི་རྣམས་ཀྱི་དུད་འགྲོ་སེམས་ཅན་རྣམས་དངུལ་ལ་བསྒྱུར་རྒྱུའི་འདོད་པ་མེད་པར་བལྟོས་མེད་ཀྱིས་རྒྱ་ནག་གཞུང་གིས་བོད་ནང་གྲོང་གསེབ་ཡར་རྒྱས་འཛུགས་སྐྲུན་གྱི་ལས་གཞི་དེ་སྲིད་ཇུས་ནི་སྒོ་ཕྱུགས་རྣམས་གསོ་རྒྱུའི་ལས་དོན་དེ་གཞི་རྒྱ་ཆེ་རུ་གཏོང་རྒྱུ་དང། དེའི་དམིགས་ཡུལ་ནི་གཡག་ཤ་དང། ལུག་ཤའི་ཐོན་འབོར་དེ་མ་རྩ་ཨ་སྒོར་ཐེར་འབུམ་བཅུ་བཞིར་འགྱུར་རྒྱུ་ཡིན་པ་རེད་ཅེས་འཁོད་ཡོད་པ་རེད་ལ་གོང་ཞུས་ལས་འཆར་དེའི་ནང་སེམས་ཅན་གསོ་སྐྱོང་དང། ཕྱི་རུ་འཁྲིད་རྒྱུའི་ལས་དོན་དེ་རྒྱ་མི་ཚོས་བྱེད་རྒྱུ་ཡིན་པ་དང། སེམས་ཅན་འཚར་ལོངས་དང་ལྗིད་ཚད་ཆེ་རུ་གཏོང་རྒྱུ་དེ་བོད་མི་འབྲོག་པ་ཚོར་ལས་བགོས་བྱེད་སྟངས་དེས་བོད་མི་རྣམས་ལ་ཡོང་སྒོ་ཉུང་དུ་ཆགས་རྒྱུ་ཡིན་པའི་སྐོར་འཁོད་ཡོད་པ་རེད་ལ་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་རྒྱ་ནག་གིས་བོད་ནང་དུ་སྤྱི་གླིང་བཟོ་རྒྱུའི་ལས་འཆར་གྱི་དམིགས་ཡུལ་དེ་བོད་མི་རྣམས་འབྲོག་ས་ཁག་ནས་གྲོང་རྡལ་གྱི་གཞིས་ཆགས་ཡུལ་ཁག་ལ་གནས་སྤོ་བྱས་ཏེ་ཁོང་ཚོའི་འབྲོག་ས་དེ་ཡུལ་སྐོར་སྤྲོ་འཆམ་པའི་ཆེད་སྤྱི་གླིང་བཟོ་རྒྱུ་ཡིན་པ་དེས་འབྲོག་པ་རྣམས་གཞུང་གི་རོགས་དངུལ་ལ་བརྟེན་དགོས་པ་ཞིག་དང་གང་སར་སྐྱོད་རྒྱུར་དཀའ་ངལ་དང་རང་ནུས་མེད་པ་བཟོ་རྒྱུ་ཡིན་པའི་སྐོར་འཁོད་པ་རེད།

བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ལོ་གི་རབ་གནས་ཤིང་འབྲུག་ལོ་གི་ལོ་སར་ཚེས་ལ་ཉེ་བར་བརྟེན། སྤྱིར་བཏང་གི་ཆ་ནས་ད་ལོ་བོད་ལུགས་ཀྱི་རྩི་སྟངས་བྱས་ན། ཉི་ཤུ་དགུ་དེ་ཆད་ཡོད་ནའང་ཉི་ཤུ་བརྒྱད་དེ་ཉི་ཤུ་དགུ་གི་ཚབ་བྱས་ནས་ནམ་རྒྱུན་ལྟར་འདི་ག་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་ཐོག་ནས

སྐྱབས་བཅོལ་དུ་བཅར་བ་ནས་བཟུང་བཞུགས་སྒར་རྡ་རམ་ས་ལ་ཁུལ་དུ་སྔ་མོ་བོད་ནང་གི་ལུགས་སྲོལ་གཞིར་བཟུང་ལོ་སར་ཚེས་པ་གཅིག་དང་ཚེས་པ་གཉིས་ཚེས་པ་གསུམ་ལ་སོགས་པ་བླ་མ་ལོ་སར་དང་རྒྱལ་པོ་ལོ་སར་དེ་བཞིན་ཆོས་སྐྱོང་ལོ་སར་གི་ངོ་བོའི་ཐོག་ནས་བོད་ནང་སྔ་མོ་ལྟར་དུ་སྲུང་བརྩི་གནང་སྲོལ་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ཡིན།

དད་ལྡན་མི་མང་ལ་ཆོས་འབྲེལ་གནང་འཆར་ཡོད་པའི་སྐོར། ང་ཚོའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས། ནིའུ་ཡོག་གི་གྲོང་ཁྱེར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང་དང། བྱང་ཨ་རིའི་ཕྷ་ལོ་རི་དཱ་མངའ་སྡེའི་ནང་ཆགས་པའི། འབྲོང་ངུར་བྱང་ཆུབ་གླིང་གི་བླ་མ་སྒྲུབ་དཔོན་འཕྲིན་ལས་སྙིང་པོ་རིན་པོ་ཆེ་ལགས་ནས། གཙོ་འགན་འོག་གོ་སྒྲིག་ཞུས་ཏེ། སྒྲུབ་བརྒྱུད་བསྟན་པའི་མངའ་བདག་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་ནས། འབྱུང་འགྱུར་ཕྱི་ཟླ་གསུམ་པའི་ཚེས་གཉིས་དང་གསུམ་ཉིན་གྲངས་གཉིས་ཀྱི་རིང། ཨ་རིའི་ནིའུ་ཡོག་གྲོང་ཁྱེར་ནང་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང། མི་མང་ལ་འབྲི་གུང་འཕོ་བ་ཆེན་མོ་དང། མ་གཅིག་གྲུབ་རྒྱལ་གྱི་ཚེ་དབང། མཉན་ཡོད་སྒོམ་སྒྲུབ་ཀྱི་དབུགས་འབྱུང་རྔུབ་ཀྱི། སྒོམ་སྒྲུབ་སོགས་བཀའ་ཁྲིད་བསྩལ་གནང་མཛད་འཆར་འདུག་འདི་སྐོར་ལ་བྱང་ཨ་རིའི་ཧྥི་ལོ་རི་དཱ་མངའ་སྡེའི་ནང་ཆགས་པའི། འབྲོང་ངུར་བྱང་ཆུབ་གླིང་གི་བླ་མ་སྒྲུབ་དཔོན་འཕྲིན་ལས་སྙིང་པོ་རིན་པོ་ཆེ་མཆོག་ནས་གསུང་དོན་ལ། བོད་རྒྱ་ཆེ་མི་མང་ཡོངས་ལ་འཚམས་འདྲི་ཞུ། ད་ཅིག་ལོ་མང་པོའི་སྔོན་ནས་ཀྱི།

ཅིག་ནཱ་རོ་པ་གིས་གསུངས་ཡོད་རེད་དེ་ནས། ད་བསྒོམས་པའི་སངས་རྒྱས་ཀུན་ལ་ཡོད་མ་བསྒོམས་སངས་རྒྱས་ང་ལ་ཡོད་གསུངས་དེ་ཡིན་དུས་དེ་ནས། ཅིག་འཕོ་བ་དེ་དེ་རྩ་ཆེན་པོ་ཡིན་པ་དེ་འདྲ་ཅིག་དེ་ད་རྒྱུན་རིང་པོ་ཉམས་ལེན་བྱེད་མ་དགོས་པའི་ཐོག་ནས་དེ་ནས་ཅིག་བདག་དང་བདག་གི་གར་ཟེར་བར་ཅིག་གྲུབ་སྟངས་དེ་འདྲའི་མཐོང་ཐུབ་པ་དེ་འདྲ་ཅིག་ཡོང་གི་ཡོད་རེད། ཁོང་གིས་གནའ་སྔ་མོའི་ལུགས་སྲོལ་ལྟར་ན། འབྲི་གུང་འཕོ་བ་ཆེན་མོ་ལོ་བཅུ་གཉིས་ནང་ཚར་གཅིག་མ་གཏོགས་གནང་ཐུབ་ཀྱི་མེད་ཀྱང། ད་ཐེངས་བྱང་ཨ་རིའི་ནང་གི་བོད་དང། ཧི་མ་ལ་ཡའི་དད་ལྡན་མང་ཚོགས་ལ་དམིགས་ཏེ། འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་ནས་འབྲི་གུང་འཕོ་བ་ཆེན་མོ་དང། སྒོམ་ཁྲིད་བཅས་གནང་རྒྱུའི་ཞལ་བཞེས་བཟང་པོ་གནང་དོན་བཞིན། གོ་སྐབས་བཟང་བོ་འདི་མ་ཤོར་བ་གནང་རྒྱུ་གལ་ཆེན་པོ་ཡིན་པའི་སྐོར་གྱི་འགྲེལ་བརྗོད་གནང་སོང། དེ་ལ་ནེའུ་ཡོག་ལ་ང་རང་ངོས་ནས་དངོས་གནས་ཅིག་བོད་དང་ཧི་མ་ལ་ཡན་གྱི་ཆེད་དུ་ཅིག་དཀའ་ལས་མང་པོ་བརྒྱབ་ཡིན་དེ་འདི་དེ་ནི་ཅིག་གོ་སྒྲིག་བྱས་ཡ་ཡིན་ན་རེད་དེ་འདི་ཅིག་བརྒྱབ་ཡིན་དེ་ག་ནང་བཞིན་གྱི་ཅིག་ད་ད་འདི་ལ་རྒྱབ་ཕྱོགས་བྱེད་མཁན་མང་པོ་ཡོད་ཅིག་ཧི་མ་ལ་ཡན་གྱི་འདི་དེ་ནི་ད་ང་ཚོ་བོད་ནང་ལི་མི་རེད་འོ་དེ་ག་ནང་བཞིན་གྱི་ལ་དྭགས་རེད་དེ་ག་ནང་བཞིན་གྱི་ད་ད་ང་ཚོ།

རྒྱལ་སྤྱིའི་ཟིང་འཁྲུག་ཡོད་རེད་དེ་རིགས་དང། མི་མང་ཚང་མར་གོ་སྐབས་བཟང་པོ་རེད་དེ་འདུག་ཏང་གི་སྐད་ཆའི་ནང་འཕོ་བ་ངོ་མ་ཐོབ་ཡོད་ཀྱི་རེད་ཡིན་ན་ཡང་འཕོ་བ་ཐོབ་པ་གཅིག་པུ་དེ་ཕན་གྱི་མ་རེད་གཅིག་ཐོབ་དགོས་རེད་གཉིས་ཐོབ་དགོས་རེད་གསུམ་ཐོབ་དགོས་རེད་དེ་ནི་གཅིག་དེ་ག་ནང་བཞིན་ཁྱོད་རང་གི་ཉམས་ལེན་བྱས་ནས་བག་ཆགས་གཅིག་བཞག་དགོས་རེད་གཅིག་བག་ཆགས་དེ་རྒྱུད་ལ་གཅིག་མ་འབྱར་བ་ཡིན་ན་ཡང་ཆོས་རྩ་ཆེན་པོ་ཡིན་ན་ཡང་ཁོ་གཅིག་དེ་ཕན་ཐོགས་མ་རེད་པ་དེ་འདི་ད་དེ་རིང་དངོས་གནས་དྲང་གནས་གཅིག་བོད་དང་ཧི་མ་ལ་ཡན་གྱི་ཅིག་མི་མང་ཚོ་གི་ཅིག་གོ་སྐབས་བཟང་པོ་ཞིག་རེད་དེ་གོ་སྐབས་བཟང་པོ་ཡིན་པ་ལ་ཡིན་པ་ཤེས་ནས་དེ་ནས་ཅིག་མཉམ་ཞུགས་གནང་ཐུབ་ཡ། འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་ནི། ཨ་རིའི་མངའ་སྡེ་ཆི་ཀ་གོ་དང། North Carolina། དང། Washington DC སོགས་ཀྱི་ཆོས་ཚོགས་ཁག་ཅིག་ཏུ་ཕེབས་རྒྱུའི་མཛད་འཆར་ཡོད་པ་ལྟར། འབྱུང་འགྱུར་ཕྱི་ཟླ་གསུམ་པའི་ཚེས་མགོར། ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་དད་ལྡན་མང་ཚོགས་ལ། འབྲི་གུང་འཕོ་བ་ཆེན་མོ་གནང་རྒྱུ་ཡིན་པ་དང། འབྲོང་ངུར་བྱང་ཆུབ་གླིང་དགོན་པ་འདི་ནི། ཨ་རིའི Florida མངའ་སྡེའི་ནང། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཆོས་ཚོགས་ཀྱི་ངོ་བོར་གསར་འཛུགས་མཛད་ནས། ད་ལོར་དགོན་པ་ཡོངས་སུ་ལེགས་བཞེངས་གྲུབ་ནས། འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་ནས་དབུ་འབྱེད་གནང་ཡོད་པ་དང། བླ་མ་སྒྲུབ་དཔོན་འཕྲིན་ལས་སྙིང་པོ་རིན་པོ་ཆེས་དགོན་པ་དེ་ཕྱི་རྒྱལ་གྱི་ནང་པ་ཁག་ཅིག་ལ་སྒོམ་སྒྲུབ་སྐོར་སོགས་ངོ་སྤྲོད་གནང་རྒྱུ་མཚོན་པའི། ཆོས་ཕྱོགས་ཀྱི་བྱ་བར་སྤེལ་བཞིན་ཡོད་པ་རེད་འདུག། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན། རྒྱ་ནག་གིས་དེང་རབས་ཀྱི་གཞི་གྲངས་ཚན་རྩལ་དེ་བོད་ལ་ལྟ་རྟོག་གི་གཞི་རྒྱ་ཆེ་བའི་མཚོན་ཆར་བེད་སྤྱོད་གཏོང་བཞིན་པའི་སྙན་ཐོ་ཞིག་གཙུག་གཡུ་དང་བོད་གནས་ལྟ་ཞིབ་ཅེས་པའི། འགྲོ་བ་མིའི་ཐོབ་ཐང་ཚོགས་པ་གཉིས་ཟུང་འབྲེལ་གྱི་ཐོག་ནས་སྤེལ་བ་སོགས་ཀྱི་ཐད། ལྕགས་མོ་མཚོས་འབྲེལ་ཡོད་མི་སྣར་བཅར་འདྲི་དང་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང། རྒྱ་ནག་གིས་བོད་ནང་གཞི་གྲངས་ལྟ་རྟོག་གི་ཚན་རྩལ་དེ་ཚད་མཐོ་རུ་བཏང་ནས་རིག་ནུས་ཁ་པར་ཐོག་རྒྱལ་ཁབ་ཀྱི་མགོ་སྐོར་གཏོང་བར་རྒོལ་བ་བྱས་པའི་མཉེན་ཆས་སོགས་འཇུག་ཏུ་བཅུག་ཡོད་པ་དང་དེའི་ཐོག་མའི་དམིགས་ཡུལ་ནི་མགོ་སྐོར་སླུ་བྲིད་གཏོང་བར་སྔོན་འགོག་ཆེད་དུ་ཡིན་ན་ཡང་རིམ་པས་མཉེན་ཆས་དེ་ནི་དྲ་ཐོག་ནས་གང་ཟག་གི་འགྲོ་འདུག་སྤྱོད་གསུམ་ལ་ལྟ་རྟོག་བྱེད་པའི་ལག་ཆ་གཙོ་བོར་གྱུར་ཡོད་པ་བརྗོད་ནས་དཔེར་ན་དེང་སྐབས་མཚོ་སྔོན་ཞིང་ཆེན་གྱི་ཁོངས་གཏོགས་མདོ་སྨད་མགོ་ལོག་གི་བོད་མི་ཞིག་བཙན་བྱོལ་དུ་འབྱོར་ནས་ཁོང་བོད་ནང་སློབ་གྲྭར་འགྲོ་སྐབས་གོང་ཞུས་མཉེན་ཆས་ཁ་པར་ཐོག་འཇུག་ཏུ་བཅུག་པའི་དངོས་བྱུང་གནས་ཚུལ་འགྲེལ་བརྗོད་གནང་བ་གཙོ་བོར་བཟུང་ནས་ཤེས་ཡོན་པའི་སྡེ་ནས་བཙུགས་པའི་མཉམ་ཞིབ་ཚོགས་པ་གཙུག་གཡུ་ཞེས་པ་དང་བོད་གནས་ལྟ་ཞིབ་ཅེས་པའི་འགྲོ་བ་མིའི་ཐོབ་ཐང་ཚོགས་པ་གཉིས་ཟུང་འབྲེལ་གྱིས་ཟླ་བ་འདིའི་ཚེས་བདུན་ཉིན་ཤོག་གྲངས་སུམ་ཅུ་སོ་བཞི་ཅན་གྱི་སྙན་ཐོ་ཞིག་འགྲེམས་སྤེལ་བྱས། བོད་ནང་རྒྱ་ནག་གིས་དེང་རབས་གཞི་གྲངས་ཚན་རྩལ་བེད་སྤྱོད་ཀྱིས་བོད་མིའི་ཐོག་དམ་དྲག་བྱེད་བཞིན་པའི་གནས་སྟངས་ཐེར་འདོན་བྱས་འདུག་ཡང་སྙན་ཐོ་དེའི་ནང་དོན་ཐད་བོད་གནས་ལྟ་ཞིབ་ཁང་གི་འགན་འཛིན་དབང་ལྡན་སྐྱབས་ལགས་ནས་ངོ་སྤྲོད་གནང་བྱུང། ད་ད་ལྟ་གི་སྙན་ཐོ་དེ་ཡིན་ན་སྤྱིར་བཏང་གི་ད་ང་ཚོས་བོད་ནང་དུ་ཡིན་ན་ད་ཛ་དྲག་གི་གནས་སྟངས་མང་པོ་ཞིག་རེད་དེ་གི་ཁྱབ་ཁོངས་ནས་ཡིན་ན་ད་ཅིག་དམིགས་བསལ་གྱི་དྲ་རྒྱ་དང་འབྲེལ་བའི་སྒང་ནས་ཅིག་དྲ་ཐོག་ནས་ད་རྒྱ་ནག་གི་ཅིག་བོད་མི་དེ་ཚོ་ལ་སྟངས་འཛིན་བྱེད་སྟངས་ཁོ་ཚོ་གི་ཅིག་འགྲོ་འདུག་སྤྱོད་གསུམ་ལ་ཅིག་ཞིབ་བཤེར་བྱེད་ཡ་དེ་འདྲའི་གི་ད་གནད་དོན་མང་པོ་ཞིག་ཅིག་ཡོད་རེད། དེའི་ནང་ལོགས་ནས་ད་ང་ཚོ་གི་ཞིབ་ཚགས་གི་སྒང་ནས་ད་ད་ལྟ་གི། ད་ང་ཚོའི་བོད་ནང་ནས་ནི་ནམ་རྒྱུན་ཅིག་མ་ལག་ལབ་དགོས་ར་ད་བཙན་བྱོལ་ནང་ནས་ནི་ང་ཚོ་མཉེན་ཆས་ལབ་དགོས་ར་ད་ཨེབ་དེ་འདྲའི་གི་སྒང་ནས་ད་བོད་པ་དེ་ཚོ་ཡིན་གཅིག་མིན་གཅིག་གི་ཁ་པར་ནང་ལ་ཁོ་ཚོ་བླུག་བཅུག་ཡ་བླུགས་མེད་པ་ཡིན་ན། ཨ་ནི་ཁོ་ཚོས་ཅིག་ད་ཡར་མར་འགྲོ་བསྡད་པའི་སྐབས་སུ་ཞིབ་བཤེར་བྱེད་པའི་སྐབས་སུ་ཅིག་ཧ་གོ་སོང་ན་ཡིན་ངེས་པར་དུ་ནང་བླུག་དགོས་ཡ་དེ་འདྲའི་གི་གནས་སྟངས་ཡོད། ད་སྤྱིར་བཏང་གི་ཁོ་ཚོ་གིས་ད་རྒྱ་ནག་གི་ཅིག་མ་ལག་ག་འདྲས་ཅིག་ན་རྒྱ་ནག་ཁོ་རང་ཚོ་བཟོ་རྒྱུ་ཡིན་དེ་དེའི་གི་སྒང་ལ་རྒྱ་ནག་ཁོ་རང་ཚོ་གི་སྒང་ནས་སྟངས་འཛིན་བྱེད་ཐུབ་གི་ཡོད་རེད་སྟངས་འཛིན་བྱེད་ཐུབ་པ་མ་ཟད་ནམ་རྒྱུན་དེ་ནང་ལོགས་ལ་ད་ཅིག་སུ་དང་མཉམ་དུ་འབྲེལ་བ་བྱེད་གི་ཡོད་མེད་སུ་དང་མཉམ་དུ་སྐད་ཆ་བྱེད་གི་ཡོད་མེད་དེ་འདྲའི་གི་གནད་དོན་ཡོངས་རྫོགས་དེ་ཁོ་རང་ཚོ་གི་སྟངས་འཛིན་བྱེད་བདེ་བ་རེད། དེའི་ནང་ལོགས་ལས་ད་ལྟ་ཏན་ཏན་གྱི་དམིགས་བསལ་གྱི་མ་ལག་འདི་ལྟ་བུ་གཅིག་ན། ད་ཁོ་ཚོ་གི་ཞེད་སྣང་དང་ཁོ་ཚོ་གི་དོགས་གཞི་དེ་ཆི་ཟིག་ཆི་རེད་འདི་ན་ད་ཁོ་ཚོའི་ཐ་ན། ས་ཆ་གང་ནས་གང་འགྲོ་གི་ཡོད་མེད། ད་སུ་སུ་གི་གཅིག་ནམ་རྒྱུན་གྱི་འགྲོ་འདུག་སྤྱོད་གསུམ་ཡོངས་རྫོགས་དེ་མ་ཟད། ད་ཁ་པར་དེའི་ནང་ལོགས་ནས་མཉེན་ཆས་དེ་ཡོད་སོང་ན་ཁ་པར་དེ་ཉར་ནས་ནང་ནས་ཁ་པར་དེ་བཞག་བཞག་པ་ཡིན་ན། ད་ནང་མིའི་མཉམ་དུ་སྐད་ཆ་ག་རེ་བཤད་གི་ཡོད་མེད་ཡན་ཆད་ནས་འདི་གི་ཁ་པར་འདི་གི་ནང་ལོགས་ནས། མ་ལག་འདི་ནང་ནང་ནས་ད་ཁོ་ཚོ་གི་སྐད་ཆ་བཤད་རྒྱུ་ཚང་མ་གཅིག་དྲ་རྒྱའི་ལམ་ནས་ཁོ་ཚོས་ཧ་གི་ད་རྒྱ་ནག་གི་གཞུང་གི་དྲ་རྒྱའི་སྟངས་འཛིན་གི་ཁྱབ་ཁོངས་ལ་ཧ་ར་སླེབས་ཐུབ་ཡ་འོ་འདི་འདྲའི་གི་གཅིག་ད་ཛ་དྲག་གི་གནས་སྟངས་གཅིག་ཆགས་བསྡད་ཡོད་རེད་ད་དེ་ང་ཚོས་ད་ཞིབ་ཚགས་པོ་བྱེད་ཀྱི་ནས། བཀོད་ཡོད་པ་རེད། དེ་བཞིན་གོང་ཞུས་སྙན་ཐོའི་ནང་དྲ་ལམ་བརྒྱུད་གཞི་གྲངས་འཚོལ་བསྡུ་བྱས་ཏེ་བོད་མིའི་ཐོག་ལྟ་རྟོག་ཇི་ལྟར་བྱེད་བཞིན་པ་དང་ལྟ་རྟོག་བྱེད་པའི་ཐབས་ལམ་བཅས་གསལ་འདོན་བྱས་ཡོད་པ་མ་ཟད་བོད་རང་སྐྱོང་ལྗོངས་ཟེར་བའི་ནང་དུ་བོད་ཀྱི་ནག་ཚོགས་སྤྱི་ཚོགས་ཀྱི་ནག་ཉེས་གནས་སྟངས་ཐད་དབྱེ་ཞིབ་ཟེར་བའི་དྲ་ལམ་གླེང་སྟེགས་བརྒྱུད་ནས་ཉེན་རྟོག་པས་གཞི་གྲངས་འཚོལ་བསྡུ་བྱས་ཏེ་དབྱེ་ཞིབ་བྱེད་བཞིན་པའི་སྐོར་ལུང་འདྲེན་བྱས་པ་དང། དེ་བཞིན་མདོར་ན་བོད་དང་ཤར་ཏུར་ཀི་སི་ཐན་ནང་དྲ་ཐོག་ནས་གཞི་གྲངས་ཚན་རྩལ་བེད་སྤྱོད་ཀྱིས་གནས་ཚུལ་བསྡུ་རུབ་དང། DNA རིགས་རྫས་བཅས་བསྡུ་རུབ་ཀྱིས་བོད་ནི་དུས་རབས་ཉེར་གཅིག་པའི་ནང་གཞི་གྲངས་ཚན་རྩལ་ལམ་ནས་ལྟ་རྟོག་དང་དབང་སྒྱུར་བྱེད་སའི་ཡ་ང་བའི་མངའ་ཁུལ་དུ་གྱུར་ཡོད་པ་བརྗོད་ཡོད་པ་རེད། ཡང་དབང་ལྡན་སྐྱབས་ལགས་ནས། ཐེངས་འདིའི་སྙན་ཐོ་དེའི་ནང་གནད་དོན་བྱེ་བྲག་པར་དམིགས་ནས་ཞིབ་ཚགས་བཀོད་དེ་དེར་རྒྱལ་སྤྱིའི་སྟེང་གི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་དོ་སྣང་ཡོང་བའི་དགོས་པ་རྒྱུ་མཚན་ཡིན་པ་གསུང་གི་འདུག་དེ་བཞིན་དེང་རབས་ཚན་རྩལ་ཡར་རྒྱས་དང་བསྟུན་རྒྱ་ནག་གིས་བོད་ཕྱི་ནང་གཉིས་ཀྱི་བོད་མིར་དྲ་རྒྱ་སོགས་བརྒྱུད་ནས་ལྟ་རྟོག་དང་སིམ་འཛུལ་གྱི་ཉེན་ཁ་ཡོང་དང་ཡོང་བཞིན་པ་བོད་དོན་ལྟེ་གནས་ཁང་གི་དྲ་རྒྱའི་སྡེ་ཚན་གྱི་འགན་འཛིན་སྲི་ཐར་བློ་བཟང་རྒྱ་མཚོ་ལགས་ནས་གསུངས་བྱུང།

འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་སྙན་ཐོ་ཅིག་བཏོན་ཡོད་རེད་དེ Transnational Repression སྟེ་དེའི་སྐབས་ལ་བོད་ནང་ལོགས་གཅིག་པོ་རེད་མི་འདུག་ད་རྒྱལ་སྤྱིའི་ནང་ལོགས་ལ་ད་བོད་ཀྱི་ཕྱི་ལོགས་ལ་བསྡད་པའི་བོད་པ་དེ་ཚོ་ལ་ད་རྒྱ་ནག་གཞུང་གིས་གནོན་ཤུགས་སྤྲད་ད་དེ་འདྲའི་གི་གནས་སྟངས་མང་པོ་ཅིག་ད་དྲ་རྒྱའི་བརྒྱུད་ནས་གནོན་ཤུགས་སྤྲད་ད་དེ་འདྲའི་གི་གནས་ཚུལ་མང་པོ་ཅིག་བྱུང་ཡོད་དུས་སྐབས་ལ་ད་བོད་ནང་ལོགས་གཅིག་པོ་མིན་པ་བྱས་བོད་ཀྱི་ཕྱི་ལོགས་ཡོད་པའི་བོད་པ་ཚོ་ལས་ཀ་བྱེད། སྐད་ཆ་བཤད་ས་ཀྱི་ས་ཆ་དེ་ཆུང་རུ་ཆུང་འགྲོ་དུས་སྐབས་ལ་ཨ་ནི་དམ་དྲག་དེ་ཆེར་འགྲོ་དུས་ད་དཀའ་ངལ་ཆེ་ཤོས་ཅིག self censorship དེ་མང་རུ་འགྲོ་ཡ་གི་ཉེན་ཁ་ཅིག་ངས་ཤུགས་ཆེན་པོ་ཞིག་མཐོང་གི་འདུག། དེ་མིན་གོང་ཞུས་སྙན་ཐོ་མཇུག་ཏུ་རྒྱལ་སྤྱིའི་གཞུང་དང་ཚོགས་སྡེ་ཁག་ནས་ཕྱི་རྒྱལ་གྱི་འབྲེལ་ཡོད་ཚན་རྩལ་ལས་ཁུངས་དག་གིས་རྒྱ་ནག་ལ་ལྟ་རྟོག་ཡོ་ཆས་ཚོང་གཉེར་བྱེད་བཞིན་པར་ཐབས་ཇུས་བཏིང་ནས

བོད་མི་ཚོ་ལྷ་སར་ཡོང་བར་སྟབས་བདེ་བྱུང་ཡོད་པའི་གནས་ཚུལ་འཁོད་ཡོད་པ་རེད་ད་ལྟའི་ཆར་རྒྱ་ནག་རྒྱལ་ཡོངས་ཀྱི་དཔལ་འབྱོར་ཉམས་རྒུད་དུ་འགྲོ་བཞིན་པ་དང་བསྟུན་ནས་རྒྱ་ནག་གཞུང་གིས་རྒྱལ་ནང་གི་དཔལ་འབྱོར་སླར་གསོའི་ཆེད་དུ་ལོ་སར་སོགས་དང་བསྟུན་ནས་ཡུལ་སྐོར་བ་འགྲོ་སྐྱོད་ཐད་ནུས་ཤུགས་འདོན་བཞིན་ཡོད་པ་དང་རྒྱ་ནག་གཞུང་འབྲེལ་ནས་ཡུལ་སྐོར་འགྲོ་སྐྱོད་ཀྱི་དཔལ་འབྱོར་སླར་གསོར་དམིགས་པ་དེ་སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་བོད་ཀྱི་ལོ་སར་དང་བསྟུན་ནས་བོད་ཀྱི་མདོ་སྟོད་སྨད་གཉིས་ནས་ལྷ་སར་འགྲོ་མཁན་ཚོར་དེ་སྔ་ས་གནས་དང་རྫོང་རིམ་པའི་ཡིག་ཆ་དང་ཆོག་མཆན་བྱེད་རྒྱུ་མང་བོ་ཞིག་ཡོད་པར་གུ་ཡངས་གཏོང་གི་ཡོད་པ་དང། གནད་དོན་དེ་ལོ་འདིའི་མདོ་སྟོད་སྨད་གཉིས་ནས་ལོ་སར་དང་བསྟུན་ནས་ལྷ་སར་ཡོང་མཁན་ཇེ་མང་དུ་སོང་སྟེ། སྤྱི་ལོ་ཉིས་སྟོང་བརྒྱད་ཀྱི་རྗེས་ནས་ལྷ་སར་མདོ་སྟོད་སྨད་ཀྱི་མི་མང་འདུ་འཛོམས་བྱུང་རྒྱུ་ཤུགས་ཆེ་རུ་འགྲོ་བཞིན་ཡོད་པའི་སྐོར་བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་གིས་འགྲེལ་བརྗོད་བྱས་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ལོ་མཇུག་ནས་བཟུང་རྒྱ་ནག་གཞུང་གིས་བོད་ཀྱི་མཐའ་མཚམས་ཁག་སྒོ་འབྱེད་སླར་གསོ་དང། བོད་ཀྱི་ཕྱི་ཕྱོགས་སུ་སྒོ་མོ་ཕྱེས་ནས་ཕར་འགྲོ་ཚུར་འོང་ཤུགས་ཆེ་རུ་གཏོང་བཞིན་པའི་སྐོར་བརྗོད་ཡོད་ནའང། བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་ནས། རྒྱ་ནག་ནང་ཁུལ་དུ་འགྲུལ་སྐྱོད་ཐད་གུ་ཡངས་གཏོང་གི་ཡོད་པ་ལས། ཕྱི་ཕྱོགས་ཀྱི་རྒྱལ་ཁབ་ཁག་ཏུ་འགྲུལ་སྐྱོད་ཐད་སྔར་བཞིན་དམ་དྲག་དང། དངུལ་དངོས་ཀྱི་གཏའ་མ་མང་བོ་འཇོག་དགོས་པ་དང། སྤྱི་ཟླ་དང་པོའི་ནང་རོགས་པ་ཁག་ཅིག་དང་མཉམ་དུ་ཡུལ་སྐོར་ཚོང་ལས་ཤིག་བརྒྱུད་ནས་བལ་ཡུལ་དུ་སོང་བ་ཡིན་མོད། བལ་ཡུལ་དུ་འགྲོ་བར་ལྷ་སར་གཏན་སྡོད་ཀྱི་མི་ཞིག་དང། བལ་སྒོར་ཁྲི་བཅུ་གཏའ་མར་བཞག་ན། ཚོགས་ཆུང་བྱས་ཏེ་འཁྲིད་བཞིན་ཡོད་ནའང། བལ་ཡུལ་དུ་འབྱོར་བའི་རྗེས་སུ། ཚོང་གཉེར་ཁང་དེས་གང་ལ་འཁྲིད་པ་ལས། སྒེར་ངོས་ནས་གང་བྱུང་འགྲོ་སྐྱོད་མི་ཆོག་པར། བཙོན་མ་ནང་བཞིན་ཡིན་པ་དང། དེ་བཞིན་ཉི་ཧོང་དུ་འགྲོ་བར། བོད་པ་ཚོར་དམིགས་བསལ་གྱི་ཆ་རྐྱེན་གཏའ་མ་དགོས་པ་དང། ཨ་མེ་རི་ཀ་དང་ཕྱི་རྒྱལ་རྒྱལ་ཁབ་ཁག་ལ། ཧ་ལམ་མི་སྲིད་པ་ལྟ་བུ་ཞིག་ཡིན་པ་དང། རྒྱ་ནག་ནང་ཁུལ་དུ་འགྲོ་སྐྱོད་ཐད། གུ་ཡངས་ཆེ་རུ་ཕྱིན་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། ཨ་མེ་རི་ཀའི་ཞིབ་དཔྱོད་སྡེ་ཚན་གྱིས་ཨ་མེ་རི་ཀའི་མི་སེར་ཡིན་པའི་བཟོ་ལས་འཆར་འགོད་པ་ཞིག་གིས་མེ་ཤུགས་འཕུར་མདའ་རྗེས་འདེད་གཏོང་བའི་ལག་རྩལ་རྐུན་འཁྱེར་མ་བྱས་སྔོན་དུ་རྒྱ་ནག་ལ་འབྲེལ་བ་བྱས་ཡོད་པའི་སྐོར་བཤད་ཡོད་པ་རེད། ཨ་མེ་རི་ཀའི་ཞིབ་དཔྱོད་སྡེ་ཚན་གྱིས་སྤྱི་ཚེས་བརྒྱད་ཉིན་གནས་ཚུལ་སྤེལ་དོན། ཨ་རིའི་གཞུང་གིས་ལོས་ཨན་ཇི་ལིས་གྲོང་ཁྱེར་དུ་ཡོད་པའི་འཕྲུལ་རིག་བཟོ་ཚོང་ལས་ཁང་ཞིག་ཏུ་ལས་ཀ་བྱེད་བཞིན་པའི་བཟོ་སྐྲུན་ལས་རིགས་པ་ཞིག་གིས་ཨ་རིའི་གཞུང་གི་མཁའ་དབྱིངས་ཀྱི་ལག་རྩལ་བརྐུས་པའི་ཉེས་འཛུགས་ཀྱིས་འཛིན་བཟུང་བྱས་ཡོད་འདུག་ལ། རྐུན་འཁྱེར་བྱས་པའི་ལག་རྩལ་ནི་མེ་ཤུགས་འཕུར་མདར་རྟོག་ཞིབ་དང་སྒྲའི་མྱུར་ཚད་ལས་བརྒལ་བའི་མེ་ཤུགས་འཕུར་མདར་རྗེས་འདེད་གཏོང་བའི་ལག་རྩལ་གྱི་རིགས་ཤིག་ཡིན་པའི་སྐོར་འཁོད་ཡོད་པ་རེད། ཨ་མེ་རི་ཀའི་ཞིབ་དཔྱོད་སྡེ་ཚན་གྱིས་གསུངས་དོན། ལག་རྩལ་རྐུན་འཁྱེར་བྱེད་མཁན་དེ་ནི་རང་ལོ་ལྔ་བཅུ་ང་བདུན་ཡིན་པའི་ཁྲིན་ཀོང་ཀོང་ཟེར་བ་ཞིག་ཡིན་འདུག་ལ། གལ་སྲིད་ལག་རྩལ་དེའི་རིགས་ཕྱི་ཕྱོགས་སུ་ཤོར་བ་ཡིན་ན་ཨ་རིའི་བདེ་འཇགས་ཀྱི་ལས་དོན་ལ་ཉེན་ཁ་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན། ཁྲིན་ཀོང་ཀོང་ཟེར་བ་དེ་ནི། ཨ་རིའི་ཁ་ལི་ཧྥོ་ནི་ཡར་གནས་སྡོད་བྱེད་ཀྱི་ཡོད་འདུག་ལ། ཁོ་ནི་རྒྱ་ནག་ནས་སྐྱེས་པའི་རྒྱ་རིགས་ཤིག་ཡིན་པ་དང། ཨ་མེ་རི་ཀའི་མི་སེར་དུ་འཛུལ་བ་ཞིག་ཡིན་ཞིང། ཁོ་ནི་རེས་གཟའ་མིག་དམར་ཉིན་འཛིན་བཟུང་བྱས་པ་ཞིག་ཡིན་ལ། རེས་གཟའ་ལྷག་པའི་ཕྱི་དྲོར། བཀག་ཉར་གྱི་ཉན་ཞིབ་ཚོགས་འདུ་འཚོགས་རྒྱུ་ཡིན་པའི་སྐོར་འཁོད་ཡོད་པ་རེད། རྒྱ་ཆེ་བའི་གསན་མཁན་རྣམ་པ་ཐེངས་འདིའི་བོད་ཀྱི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་ནང་དུ། བོད་རང་བཙན་ཡིན་པའི་སྦྱར་ཡིག་འཕོན་ཆེན་བཀྲམ་པའི་ཉེས་མིང་འོག་ཚེ་བཙོན་གྱི་ཁྲིམས་ཆད་བཅད་དེ། ད་ལྟའི་བར་མི་ལོ་ཉེར་བཞི་ཙམ་ལ་རྒྱ་ནག་གིས་བཙོན་འཇུག་བྱས་པ་དང། ད་དུང་ཡང་བཙོན་འོག་ན་ཡོད་པའི་བོད་ཀྱི་ཆབ་སྲིད་བཙོན་མ་ཆོས་དབྱིངས་མཁས་གྲུབ་ལགས་ཀྱི་སྐོར། ཁོང་གི་བཙོན་གྲོགས་བསྟན་པ་དར་རྒྱས་ལགས་སུ། སྟག་ལྷ་རྒྱལ་གྱིས་བཅར་འདྲི་བྱས་པ་ཞིག་ལ་གསན་རོགས་གནང།
ད་ཁོ་ད་འདུག་ཡུན་རིང་ཤོས་ལོ་ཉི་ཤུ་རྩ་གསུམ་བསྡད་ཚར་རྒྱུ་དེ་འདྲ་ད་རུང་ཚེ་བཙོན་ནས་ནི་ཡོད། འདིའི་སྒང་ནས་ནི་ད་ཁོ་ད་ལྟ་ཡོད་པའི་ཆབ་སྲིད་བཙོན་མའི་ནང་ནས་ད་འདུག་ཡུན་རིང་ཤོས་དེ་ཁོ་ཆགས་ཀྱི་ཡོད། ཁོང་གི་སྐད་ཆ་དེའི་ནང་བསྟན་པ་དར་རྒྱས་ལགས་ཀྱིས་ཁོང་ཞེས་པ་དེ་ཆོས་དབྱིངས་མཁས་གྲུབ་ལ་གོ་དགོས། དེ་ཡང་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོར་རྒྱ་ནག་དམར་ཤོག་གཞུང་གིས་བོད་ལ་དྲག་པོའི་བཙན་འཛུལ་བྱས་པ་ནས་དུས་དེ་རིང་བར་དུ་རྒྱ་ཆེ་བའི་བོད་མི་མང་གིས་རྒྱ་ནག་གི་དམར་གསོད་དང་ཁྲག་དྲི་བྲོ་བའི་དྲག་གནོན་ལ་མི་འཇིགས་པར་དུས་ནས་དུས་སུ་རྣམ་པ་སྣ་ཚོགས་ཀྱི་ལམ་ནས་རྒྱ་ནག་གཞུང་གི་བཙན་པོའི་དབང་བསྒྱུར་དང་མི་སེར་སྤེལ་ཡུལ་གྱི་སྲིད་ཇུས་རིགས་ལ་ངོ་རྒོལ་བསྟུད་མར་བྱས་ཡོད་པའི་ཁྲོད། བགྲང་བྱ་ལས་འདས་པའི་བོད་མི་མང་བོ་ཞིག་གིས་བོད་ཀྱི་བདག་དབང་སླར་གསོའི་ཆེད་དུ་རང་གི་གཅེས་པའི་ཚེ་སྲོག་དང་ལོངས་སྤྱོད་བློས་བཏང་ཡོད་པ་བཞིན། བོད་རང་སྐྱོང་ལྗོངས་སོག་རྫོང་ཙན་དན་དགོན་པའི་དགེ་འདུན་པ་ཆོས་དབྱིངས་མཁས་གྲུབ་ལགས་ནི་དེའི་ནང་གི་གཅིག་ཡིན། བོད་ཀྱི་ཆབ་སྲིད་བཙོན་མ་ཆོས་དབྱིངས་མཁས་གྲུབ་ལགས་དང་ཁོང་གི་ལས་འགུལ་གྱི་སྐོར་ལ་ད་ལྟ་ཨོ་སི་ཁྲི་ལི་ཡར་འཚོ་བཞུགས་བསྟན་པ་དར་རྒྱས་ལགས་ལ་སྦྱིན་བ་ཆེ་བ་ཡོད། དེའང་ཉིས་སྟོང་གཅིག་ལོའི་ཟླ་ལྔ་བ་ནས་ཉིས་སྟོང་དྲུག་ལོའི་ཟླ་གསུམ་པའི་བར་བསྟན་པ་དར་རྒྱས་ལགས་སུ་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་བཙུགས་ནས་གཞིས་ཀ་རྩེ་ཉ་རི་བཙོན་ཁང་དང་ལྷ་སའི་གྲྭ་བཞི་བཙོན་ཁང་ཆུ་ཤུར་བཙོན་ཁང་བཅས་སུ་མི་ལོ་བཞི་དང་ཟླ་བ་བཅུ་ལ་བཙོན་འཇུག་བྱས་པ་དང་དུས་ཡུན་དེའི་རིང་བསྟན་པ་དར་རྒྱས་ལགས་ཆོས་དབྱིངས་མཁས་གྲུབ་སོགས་བོད་ཀྱི་ཆབ་སྲིད་བཙོན་མ་ལྔ་དང་བཙོན་གྲོགས་ཆགས་པ་མ་ཟད་གྲྭ་བཞི་བཙོན་ཁང་དུ་ཉལ་ཁང་གཅིག་བྱས་ནས་བསྡད་འདུག། ང་གཉིས་འབྲེལ་བ་དེ་ནི་བཙོན་གྲོགས་ཀྱི་འབྲེལ་བ་རེད། ང་གྲྭ་བཞི་བཙོན་ཁང་ཡོད་དུས་ཁོ་རང་གྲྭ་བཞི་བཙོན་ཁང་ན་ཡོད་རེད། ལྷག་པར་དུ་ཁོའི་རོགས་པ་ངག་དབང་འགྱུར་མེད་ཚེ་རིང་ལྷ་མགོན་མི་ལྔ། གྲྭ་བཞི་བཙོན་ཁང་ནས་ང་དང་ཉལ་ཁང་གཅིག་པ་ཡིན། ཁོ་དུས་རྒྱུན་དུ་ངའི་ཁོངས་སུ་བསྐོར་གི་ནི་ཟེར་ཏེ་ལག་ས་འོག་ཏུ་ཟུག་གིས་བཤད་ཀི་ཡོད་ཟེར། བོད་ཀྱི་ཆབ་སྲིད་བཙོན་མ་ཆོས་དབྱིངས་མཁས་གྲུབ་ལགས་ཀྱིས་གཙོས་པའི་བོད་མི་གཞན་ལྔ་སྟེ། ཡེ་ཤེས་བསྟན་འཛིན་དང་ཁྲག་རུ་ཡེ་ཤེས་ཚེ་རིང་ལྷ་མགོན་ངག་དབང་འགྱུར་མེད་སེར་པ་ཧྲི་ཅུ་བཅས་ཀྱིས་ཧ་ལམ་ལོ་རབས་དགུ་བཅུ་གོ་གྲངས་ནས་བོད་ཀྱི་བདག་དབང་སླར་གསོའི་སླད་དུ་བོད་ཀྱི་རྒྱལ་ས་ལྷ་ས་དང་ནག་ཆུ་ཁུལ་ཐོག་དེ་མིན་སོག་རྫོང་སོགས་སུ་བོད་རང་བཙན་གྱི་འབྱར་ཡིག་ཕོན་ཆེ་བ་བཀྲམ་ནས་གསང་བའི་སྒོ་ནས་ལས་འགུལ་སྤེལ་ཡོད་པ་དང། སྐབས་དེར་བོད་ཁུལ་དུ་པར་སྐྲུན་ལས་རིགས་དར་མི་ཆེ་བ་དང་ལྷག་པར་དུ་གསང་བ་དམ་པོ་བྱེད་ཆེད་ཆོས་དབྱིངས་མཁས་གྲུབ་ལགས་ཀྱིས་ཤིང་པར་ཞིག་བརྐོས་ནས་སྟེང་དུ་བོད་རང་བཙན་ཡིན་གོང་ས་མཆོག་སྐུ་ཚེ་ཁྲི་ལོར་བརྟན་པར་ཤོག་བོད་ཀྱི་བདག་པོ་བོད་མི་ཡིན་རྒྱ་མི་བོད་ནས་ཕར་རྒྱུགས་ཤོག་ཅེས་བྲིས་ཡོད་པ་དང་ཁོང་ཚོས་ཤིང་པར་དེས་པར་བའི་འབྱར་ཡིག་དག་གསང་སྟབས་ཀྱིས་བཀྲམ་ཡོད་པ་རེད།

བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་ལྷན་ཁང་གི་ཚིག་ཐོ་ལྟར་ན་ཉིས་སྟོང་ཐམ་པ་ལོའི་ཟླ་གསུམ་པར་བོད་རང་བཙན་གྱི་འབྱར་ཡིག་བཀྲམ་པའི་ཉེས་མིང་བཙུགས་ནས་ཆོས་དབྱིངས་མཁས་གྲུབ་སོགས་བོད་མི་དྲུག་ནག་ཆུ་ཁུལ་དང་སོག་རྫོང་གི་ཉེན་རྟོག་པས་འཛིན་བཟུང་བྱས་པ་དང་ཟླ་བཅུ་ལྷག་གི་རིང་ཁྲིམས་འགལ་བཀག་ཉར་བྱས་རྗེས་ཉིས་སྟོང་གཅིག་ལོའི་ཟླ་དང་པོའི་ཚེས་ཉི་ཤུ་རྩ་དགུ་ཉིན་བོད་རང་སྐྱོང་ལྗོངས་ཆེས་མཐོའི་མི་དམངས་ཁྲིམས་ཁང་ཟེར་བས་ཁྲིམས་སྒོ་ཕྱེས་ཏེ་རྒྱལ་ཁབ་ཁ་བྲལ་དང་ངན་སྐུལ་གྱི་ཉེས་མིང་བཙུགས་ནས་ཆོས་དབྱིངས་མཁས་གྲུབ་ལ་ཚེ་བཙོན་གྱི་ཁྲིམས་ཆད་བཅད་འདུག་དེ་བཞིན་དུ་ངག་དབང་འགྱུར་མེད་ལ་ལོ་བཅོ་ལྔ་ཚེ་རིང་ལྷ་མགོན་ལ་ལོ་བཅོ་ལྔ། ཡེ་ཤེས་བསྟན་འཛིན་ལ་ལོ་བཅུ། ཁྲག་རུ་ཡེ་ཤེས་ལ་ལོ་ལྔ། སེར་པ་ཧྲི་ཅུ་ལ་ལོ་གསུམ་བཅས་ཁྲིམས་ཆད་ཧ་ཅང་གི་ལྗིད་མོ་བཅད་པ་རེད། སེར་པ་ཧྲི་ཅུ་ལགས་སྐབས་དེར་ལོ་ན་བདུན་ཅུ་དོན་གསུམ་ཡིན་ཞིང་ནག་ཆུ་ཁུལ་གྱི་བཙོན་ཁང་དུ་བཞག་པ་རེད། གཞན་བོད་མི་ལྔ་བོ་ཉིས་སྟོང་གཅིག་ལོའི་ཟླ་བཞི་པར་ལྷ་ས་གྲྭ་བཞི་བཙོན་ཁང་དུ་བཅུག་པ་དང། དེ་ནས་ཉིས་སྟོང་ལྔ་ལོའི་ཟླ་བཞི་པར་ཆུ་ཤུར་བཙོན་ཁང་གསར་དུ་གྲུབ་རྗེས་བོད་རིགས་ཆབ་སྲིད་བཙོན་མ་ཚང་མ་ཆུ་ཤུར་བཙོན་ཁང་དུ་གནས་སྤོར། ངག་དབང་འགྱུར་མེད་དང་ཚེ་རིང་ལྷ་མགོན་ཡེ་ཤེས་བསྟན་འཛིན་བྲག་རུ་ཡེ་ཤེས་སེར་པ་ཧྲི་ཆི་བཅས་བཙོན་ཐག་ལོངས་ནས་རིམ་བཞིན་བཙོན་གྲོལ་བཏང་ཡོད་པ་དང་དེའི་ནང་ནས་ཡེ་ཤེས་བསྟན་འཛིན་ལགས་བཙོན་གྲོལ་ཐོབ་རྗེས་གྲོངས་ཟིན་པ་བསྟན་པ་དར་རྒྱས་ལགས་ཀྱིས་འགྲེལ་བརྗོད་གནང་སོང། བདེ་སྲུང་ལྷན་ཁང་གི་ཚིག་ཐོ་ལྟར་ན་ཆོས་དབྱིངས་མཁས་གྲུབ་ལགས་ད་ལྟ་ལྷ་སའི་ཆུ་ཤུར་བཙོན་ཁང་དུ་ཡོད་པ་རེད། ད་ལྟ་ད་དུང་ཡང་རྒྱ་ནག་གི་བཙོན་ནང་ཡོད་པའི་བོད་ཀྱི་ཆབ་སྲིད་བཙོན་མིའི་ནང་ནས་ཆོས་དབྱིངས་མཁས་གྲུབ་ལགས་ནི་བཙོན་ཁང་ནང་འདུག་ཡུན་རིང་ཤོས་དེ་ཡིན་པ་རེད། ཨོ་ད་གི་ད་ད་ལྟ་ངས་ཁོ་འདུག་ཡུན་རིང་ཤོས་རེད་ཟེར་གི་ཡོད་དེ་ད་ལྟ་ཡོད་བཞིན་པ་གི་ཆབ་སྲིད་བཙོན་པ་དེ་ཚོའི་ནང་ནས། ད་ཕལ་ཆེར་བཙོན་པ་རྙིང་ཤོས་བསྡད་བཏང་གནང་འོས་དགོས་འདུག་ཡུན་རིང་ཤོས་དེ་ཕལ་ཆེར་ངས་ཁོ་རེད་བསམ་ཁུ་ད་ངས་ཧ་མ་གོ་ཡ་གི་མི་དེ་འདྲས་ཡོད་ན་གནས་ཚུལ་ལོགས་ཀ་རེད་མ་གཏོགས་མ་གནང་གི་ད་ཕལ་ཆེར་བཙོན་པ་རྙིང་པ་ངས་ཧ་གོ་རྒྱུ་ཟེར་གི་ད་དུས་ཡུན་རིང་པོ་འདི་གཉིས་ཕལ་ཆེ་བ་ཐོན་ཚར་རེད་ད་ལྟ་དེ་ཅག་ལ་ཁོ་མ་གཏོགས་ལྷག་ཡོད་མ་རེད་ད་ཁོ། ཏན་ཏན་བར་འདུག་ཡུན་རིང་ཤོས་ལོ་ཉི་ཤུ་རྩ་གསུམ་བསྡད་ཚར་རྒྱུ་ཏན་ཏན་ད་རུང་ཚེ་བཙོན་ནས་ནི་ཡོད། འདིའི་སྒང་ནས་ནི་ད་ཁོ་ད་ལྟ་ཡོད་པའི་ཆབ་སྲིད་བཙོན་མིའི་ནང་ནས་ད་འདུག་ཡུན་རིང་ཤོས་དེ་ཁོ་ཆགས་ཀྱི་ཡོད། འདི་ནི་མ་འོངས་པ་གི་ད་འབྱུང་འགྱུར་གི་འདུག་དགོས་ཡག་གི་དུས་ཡུན་དེ་རིང་ཤོས་དེ་ཕལ་ཆེར་ཁོ་རེད་བསམ་ཡོད་ནི་ངས་དུས་སུ་ཅི་བསྡད་དེ་བཞུགས་ཡོད། བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་ལྷན་ཁང་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་བཅས་ཀྱིས་དང་ཐོག་ཉིས་སྟོང་ཐམ་པ་ལོར་ཆོས་དབྱིངས་མཁས་གྲུབ་ལགས་ཀྱི་སྐོར་དབྱིན་ཡིག་ཐོག་གནས་ཚུལ་མདོར་བསྡུས་ཤིག་བཏོན་པ་ལས་དེའི་རྗེས་སུ་ཆོས་དབྱིངས་མཁས་གྲུབ་ཀྱི་སྐོར་ལ་གནས་ཚུལ་ཤིན་ཏུ་ཉུང་ཞིང་ཕྱི་རོལ་འཇིག་རྟེན་གྱིས་ཆོས་དབྱིངས་མཁས་གྲུབ་ཀྱི་སྐོར་ཆེར་ཤེས་རྟོགས་མེད་པ་རེད།
ད་ཁོ་འཛིན་བཟུང་བྱས་ལོ་ཉི་ཤུ་རྩ་གསུམ་འགོར་སོང་ཟིག་ད་ཕར་གྱི་རྩ་བཞི་ནང་ལ་འགྲོ་གི་འདུག་ད་འདིའི་གོ་རིམ་གི་ཁྲོད་ནས་ནི་ཁོའི་གནས་ཚུལ་སྔ་ས་སྔ་ས་ནས་ཕྱི་ལོགས་འབྱོར་ཡོད་གི། ཕལ་ཆེར་ཉིས་སྟོང་ནང་ང་ད་འབྱོར་ཡོད་གི། ཕྱིས་སུ་གི་ནི་ཉིས་སྟོང་ནང་གི་ད་འགྲོ་བ་མིའི་ཐོབ་ཐང་ད་ནི་གི་ནི་འདིའི་བདེ་སྲུང་གི་ཚིག་ཐོ་ད་འདི་སུ་ཚང་མའི་ནང།

ད་ཡོད་གི་ཆབ་སྲིད་བཙོན་པ་ནང་ནས་ད་ཕལ་ཆེར་བསྡད་ཡུན་རིང་ཤོས་ཀྱི་མི་སྣ་ཆགས་ཀྱི་ཡོད་བ། ད་ཁོ་ཚེ་བཙོན་གྱི་གནས་སྟངས་དེ་རང་འཇགས་ཆགས་ཀྱི་ཡོད་དེ་འདྲ་བྱས་དུས་ཙམ་པ་ནི་སྔོན་མ་ད་ང་ཚོ་ཆབ་སྲིད་བཙོན་པ་དེ་འདྲའི་ཁ་ཤས་གློད་བཀྲོལ་བྱེད་གི་ཡང་གཅིག་ལམ་ཁ་འདྲ་བོ་དེ་འདྲའི་བྱུང་ཡོད་རེད་བ་དེ་འདྲའི་ནང་བཞིན་གྱི་ད་འདི་དེ་གི་ཅིག་ཚོགས་པ་ཅིག་སྡིག་ལྡན་ནག་གི་དེ་ཚོ་ལ་ཅིག། ཞུ་ཡིག་གང་ཐུབ་ཐུབ་ཀྱི་ཅིག་ཤུགས་སྣོན་རྒྱབ་པའི་དེའི་སྒང་བ་ནི་ཁོ་མ་འོངས་པ་ན་ཅིག། གློད་བཀྲོལ་ཡོང་ཐུབ་ལྡན་ནག་གི་དེ་འདིའི་སྒང་བ་ནི་ཤུགས་རྒྱབ་ཡག་ཅིག། འོ་དེ་ཚོ་གི་འཆར་གཞི་ནི་འདྲ་བོ་ཅིག་ཡིན། ཆོས་དབྱིངས་མཁས་གྲུབ་ལགས་ནི་བོད་རང་སྐྱོང་ལྗོངས་ནག་ཆུ་ཁུལ་སོག་རྫོང་གི་ཡོག་ནག་གྲོང་པར་སྐྱེས་ཤིང། རྗེས་སུ་སོག་ཙན་དན་དགོན་དུ་ཆོས་སྒོར་ཞུགས། བོད་རང་བཙན་གྱི་སྦྱར་ཡིག་བཀྲམ་པའི་ཉེས་མིང་བཙུགས་ནས་ཉིས་སྟོང་ཐམ་པ་ལོར་འཛིན་བཟུང་བཙོན་འཇུག་བྱས་རྗེས་རྒྱལ་ཁབ་ཁ་བྲལ་དང་ངན་སྐུལ་གྱི་ཉེས་མིང་འོག་ཚེ་བཙོན་གྱི་ཁྲིམས་ཐག་བཅད། ད་ལྟ་ལྷ་ས་ཆུ་ཤུར་བཙོན་ཁང་དུ་བཙོན་འཇུག་བྱས་ཡོད་པ་དང་དགུང་ལོ་ལྔ་བཅུ་ང་གཅིག་རེད་ལ། གསང་རྣམ་པ་ཚོ་དེ་ཚོའི་གང་གི་ཐེངས་འདིའི་བོད་ཀྱི་སྐབས་དོན་གླེང་བ་ཞེས་པའི་ཆེད་བསྒྲིགས་ལེ་ཚན་འདི་ད་འདི་ནས་མཚམས་འཇོག་རྒྱུ་ཡིན། ང་ལེ་ཚན་འདིའི་གཙོ་སྐྱོང་པ་སྟག་ལྷ་རྒྱལ་ཡིན་ན་རྣམ་པ་ཚོས་གསན་པར་བཀའ་དྲིན་ཆེ། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་དཀའ་ཐུབ་དང་རྩོམ་སྒྲིག་འགན་འཁུར་བ་དོན་གྲུབ་རྣམ་རྒྱལ་ལགས་ཡིན།